གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་ངག་སྒྲོན་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་ཡི་བོད་ཟླ་དང་པོ་ཡི་ཚེས་དྲུག་དང། ཕྱི་ལོ་ཉིས་སྟོང་ཉེར་རྩ་བཞི་ལོ་ཡི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་ཨ་མི་རི་ཀ་ཡི་ཕྱི་སྲིད་ལས་ཁུངས་ཀྱིས་བོད་ཀྱི་ལོ་གསར་གཞུང་འབྲེལ་གྱི་ཐོག་ནས་སྲུང་བརྩི་གནང་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་བཏང་ཡོང་བའི་གནས་ཚུལ་ཞིག་གི་ནང།

སྐབས་དེར་ཨ་རིའི་དམིགས་བསལ་འབྲེལ་མཐུད་པ་ཨུ་ཛ་ར་ཛེ་ཡ་ལགས་ཀྱིས་བོད་མི་རྣམས་ལ་ལོ་གསར་པ་ཡི་འཚམས་འདྲི་གནང་བ་དང་མཉམ་དུ་བོད་ཀྱི་ཐུན་མོང་མ་ཡིན་པ་ཡི་ཆོས་དང་རིག་གཞུང་སྲུང་སྐྱོབ་བྱ་རྒྱུ་ཡི་ཐོབ་ཐང་དང་རང་དབང་ལ་རྒྱབ་སྐྱོར་ཡོད་པ་བསྐྱར་དུ་ནན་བརྗོད་གནང་ཡོད་པ་དང། ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་གི་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ལ་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་བའི་སྐབས་སུ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་ཉི་ཤུ་ལྷག་ཙམ་ཞིག་གིས་བོད་དོན་གླེང་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཡི་འགྲོ་བ་མི་ཡི་ཐོབ་ཐང་ལ་བརྩི་སྲུང་དགོས་པ་དང་དྲག་གི་སྲིད་བྱུས་མཚམས་འཇོག་དགོས་པ། བོད་ནང་གི་བཅའ་སྡོད་སློབ་གྲྭ་ཁག་སྒོ་རྒྱག་དགོས་པ་སོགས་འབོད་སྐུལ་རྒྱབ་སྐྱོར་གནང་བ་དེ་ནི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གྱི་ཐད་ལ་ཐུགས་འཚབ་ཆེན་པོ་གནང་བཞིན་ཡོད་པ་མངོན་གསལ་རེད། ང་ཚོས་མུ་མཐུད་དུ་རྒྱལ་སྤྱིའི་མཐུན་སྒྲིལ་དང་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་བྱེད་རྒྱུ་མ་ཟད་ད་བར་ཨ་མི་རི་ཀ་གི་ངོས་ནས་བོད་མིའི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་ཆོས་དད་རང་དབང་གི་གནད་དོན་མང་པོ་ཞིག་གི་ཐོག་ལ་གླེང་ཐུབ་ཡོད་པ་གསུངས་ཡོད་པ་རེད་འདུག་ཡང་འདི་ལོ་ཡང་ཆོ་འཕྲུལ་ཟླ་བ་ཡི་ནང་ལ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དགེ་ཚུལ་དགེ་སློང་གི་སྡོམ་པ་འབོགས་སྩོལ་གནང་གཏན་འཁེལ་བ་དགའ་ལྡན་ཕོ་བྲང་ཡིག་ཚང་གིས་གསལ་བསྒྲགས་སྤེལ་ཡོད་པ་རེད།

རྒྱ་གར་ལ་ཆིབས་བསྒྱུར་བསྐྱངས་ནས་ཀྱང་ད་དེས་ཀྱི་གནང་སྲོལ་དུ་རྒྱུན་སྐྱོང་བྱེད་བཞིན་ད་ད་ལྟའི་བར་དུ་ལུ་བྱ་ཅན་སྣང་དེ་ཅི་འོ་དུག་སེལ་བྱེད་འཆག་དེ་ཡོད་རེད་ལ། ད་རྒྱ་ལ་ཚུར་སླེབས་ནས་དཔྱིད་ཆོས་ཀྱི་སྐབས་སུ་ཡང་ན་དཔྱིད་ཆོས་ཀྱི་སྔོན་དང་གཞུག་དེ་འདྲ་ཅིག་ལ་གནང་ཡག་གི་དགེ་ཚུལ་སློང་གི་སྡོམ་པ་གནང་ཡག་གི་གདུལ་བྱ་དེ་ལ་ད་རྒྱུད་གྲྭ་སྟོད་སྨད་ད་ཡོད་པ་ཡིན་ན་དེས་གཞི་བཞག་བྱས་དེའི་སྟེང་དུ་ད་ཐག་རིང་པོ་ནས་ཡོང་མཁན་དང་གལ་སྲིད་དོན་ཆེན་དང་ཡང་ཛ་དྲག་ཧ་ཅང་གི་དོན་གནད་ཆེན་པོ་དེ་འདྲས་ཀྱི་རི

ཡང་རིན་པོ་ཆེ་གིས་གསུངས་ན་བོད་མིའི་དབུ་ཁྲིད ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བོད་ཚེས་བརྒྱད་དང་དགུ་པ་གཉིས་ལ་དགེ་ཚུལ་གྱི་སྡོམ་པ་གནང་རྒྱུ་དང། བོད་ཚེས་བཅུ་གཅིག་ནས་བཅུ་བཞི་གྱི་བར་དགེ་སློང་གི་སྡོམ་པ་འབོགས་གཏན་འཁེལ་ཡོད་པ་མ་ཟད། ཉི་མ་རེ་རེར་བསྒྲུབ་བྱ་དགེ་ཚུལ་སློང་དྲུག་ཅུ་ནས་བདུན་ཅུ་བར་ལ་སྡོམ་པ་གནང་རྒྱུ་དང་དགེ་ཚུལ་སློང་གི་བསླབ་སྡོམ་ནི་སངས་རྒྱས་ཀྱི་བསྟན་པའི་སྲོག་རྩ་ཆགས་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད།
དགེ་ཚུལ་སློང་གི་སྡོམ་པ་གནང་ཡ་དེ་ཧ་ལས་པའི་གལ་ཆེན་པོ་ཆགས་བསྡད་ཀྱི་བ་རེད་སྤྱིར་བཏང་མིའི་སྤྱི་ཚོགས་ཀྱི་དབང་དུ་བྱས་པ་ཡིན་ན་ཡང་མིའི་སྤྱི་ཚོགས་དེ་ཁྲིམས་ཀྱི་འོག་ནས་ཚུགས་དགོས་ཡ་ཅིག་ད་ལྟ་ཁྲིམས་ཟེར་ལབ་བསྡད་དེ་དེ་རེད་གཙོ་བོ་དེ་རང་བཞིན་གྱི་ཁྲིམས་རུང་མི་རུང་གི་བླང་དོར་གྱི་རྣམ་གཞག་དེ་རེད་རུང་མི་རུང་གི་བླང་དོར་གྱི་རྣམ་གཞག་དེ་འོག་ནས་ཀྱི་མིའི་སྤྱི་ཚོགས་དེ་གནས་དགོས་ཀྱི་ཡོད་པ་དང་ཚུགས་དགོས་ཀྱི་ཡོད་པ་མ་གཏོགས་རུང་མི་རུང་ཟེར་དེ་མེད་པ་ཡིན་ན་བླང་དོར་ཟེར་དེ་འདི་བྱས་ན་འགྲིག་གི་རེད་འདི་བྱས་ན་འགྲིག་གི་མ་རེད་ཟེར་དེ་འདྲའི་འགྲོ་སྟངས་མེད་པ་ཡིན་ན་ད་མིའི་སྤྱི་ཚོགས་དེ་གནས་ཐུབ་ཀྱི་ཡོད་མ་རེད་འབུར་ལོ་འགྲོ་གི་བ་རེད། ཚུལ་དེ་འདྲའི་གི་ཧ་ཅང་གི་ཐལ་ཆ་ཆེན་པོ་ཅིག་འགྲོ་གི་ཡོད་རེད་དེ་ཡིན་དུས་སྤྱིར་བཏང་མིའི་སྤྱི་ཚོགས་ཡིན་ན་ཡང་རུང་མི་རུང་གི་བླང་དོར་གྱི་རྣམ་གཞག་འོག་ནས་ཚུགས་དགོས་ཡ་དེ་འདྲའི་ཆགས་བསྡད་ཀྱི་ཡོད་རེད་དེ་ཀོ་གཞི་རྩའི་གི་གནས་སྟངས་དེ་རེད་ད་སངས་རྒྱས་ཀྱི་བསྟན་པའི་དབང་དུ་བྱས་ནས་ཞུས་པ་ཡིན་ན་སངས་རྒྱས་ཀྱི་བསྟན་པ་གནས་མི་གནས་དེ་དགེ་འདུན་གྱི་སྡེ་ལ་རག་ལས་ཀྱི་ཡོད་རེད་དམ་ཆོས་འདུལ་བའི་བསྟན་པ་གནས་མི་གནས་ལ་རག་ལས་བསྡད་ཀྱི་ཡོད་རེད་ད་དེ་ཡོངས་གྲགས་རེད་སྐྱེས་བུ་དམ་པ་ཚང་མས་དེ་གསུང་གི་ཡོད་རེད་སངས་རྒྱས་བཅོམ་ལྡན་འདས་རང་གི་ཞལ་གྲོལ་མུ་ནས་འདུག་སེ་གསུངས་བཞག་ཡོད་རེད། དེ་ཡིན་དུས་སྒང་ལ། སངས་རྒྱས་ཀྱི་བསྟན་པ་གནས་མི་གནས་དེ་དགེ་འདུན་གྱི་སྡེ། གནས་མི་གནས་དང་དམ་ཆོས་འདུལ་བའི་བསྟན་པ་གནས་མི་གནས་རག་ལས་ཀྱི་ཡོད་རེད་དམ་ཆོས་འདུལ་བའི་བསྟན་པ་དེ་གཙང་མ་ཅིག་ཡོད་པ་ཡིན་ན། ཨ་ནི། སངས་རྒྱས་ཀྱི་བསྟན་པ་ཡོད་པ། དེ་མེད་པ་ཡིན་ན་སངས་རྒྱས་ཀྱི་བསྟན་པ་མེད་པ་དམ་ཆོས་འདུལ་བའི་གི་བཅས་ཁྲིམས་ཁྲིམས་དེ་ཚུལ་བཞིན་དུ་སྲུང་མཁན་གྱི་དགེ་འདུན་གྱི་སྡེ་ཡོད་པ་ཡིན་ན་ད་སངས་རྒྱས་ཀྱི་བསྟན་པ་གནས་པ་ཟེར་འདུག་སེ་བྱས་ནས། བཞག་དགོས་ཀྱི་ཡོད་རེད་བྱས་ཙང་དེ་འདྲ་ཡིན་དུས་སྒང་ལ། སངས་རྒྱས་ཀྱི་བསྟན་པའི་གི་ད་སྲོག་རྩ་ལ་ཐུག་བསྡད་ཡོད་རེད། ཁོ་རང་གི་གལ་ཆེ་གི་རང་བཞིན་དེ་འོ་དེ་འདྲ་ཅིག་ཆགས་བསྡད་ཡོད་རེད་ལ།
ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཀོ་ལི་གྷལ་གཞིས་ཆགས་ཀྱི་ནང་གི་ལས་འཆར་ཁག་ལ་གཟིགས་ཞིབ་གནང་བའི་སྐབས་སུ་གཞིས་ཆགས་དེ་བཞིན་གཞིས་ཆགས་ཁག་གཞན་པ་དང་མི་འདྲ་བར་སྤྱི་སྒེར་གཉིས་ཀྱི་ཐོག་ནས་ཡར་རྒྱས་སོང་ཡོད་སྐོར་གསུངས་ཡོད་པ་རེད་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག

རྒྱལ་སྒོ་ཨ་མ་ཡི་ཉེ་འཁྲིས་དུ་ཕེབས་འབྱོར་བྱུང་བའི་གི་སྐབས་སུ་ས་གནས་ལས་སྣེ་རྣམ་པ་མཉམ་འཛོམས་ཀྱི་ཐོག་ནས་སྲིད་སྐྱོང་མཆོག་ནས་གཞིས་ཆགས་དེའི་རྒྱལ་སྒོ་ཡི་ཨ་མ་གསར་རྒྱག་ལེགས་གྲུབ་ཟིན་པའི་གི་དབུ་འབྱེད་གནང་བ་དང་དོན་ལྡན་གླིང་རྐང་པོལ་འགྲན་བསྡུར་གནང་བའི་གི་མཇུག་སྡོམ་མཛད་སྒོ་ཡི་ཐོག་ལ་ལྷན་ཞུགས་གནང་ཡོད་སོགས་ཀྱི་སྐོར། དོན་ལྡན་གླིང་ས་གནས་འགོ་འཛིན་དགེ་ལེགས་འབྱུང་གནས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། དེ་རིང་ཞོགས་ཀས་ནས་འགོ་བཙུགས་བྱས་ད་གྲོང་སྡེ་ཨེ་ནས་བྱས་བྱས་མ་ད་ལས་འཆར་ཁག་མང་པོ་ཞིག་ཅིག་གྲུབ་ཟིན་ཡོག་རེད་རེ་བ་ཞུ་ད་དེ་བྱེད་དུས་དེ་ཚོ་ཚང་མ་གཟིགས་རྟོག་གནང་བྱས་ཨ་ད་ལྟ་དེ་མགྲོན་ཁང་ལ་ཚུར་ཞུ་རྒྱུ་དུས་བསྐྱངས་ཡོག་རེད་ཨ་དེ་བྱེད་དུས་ད་སང་ཉིན་ང་ཚོ་ཞོགས་ཀས་རྒྱ་ཆེའི་མང་ཚོགས་ལ་ཡ་བཀའ་སློབ་གསུང་བཤད་ཀྱི་ལས་རིམ་གཅིག་འདུག་གོ་སྒྲིག་ཞུས་བྱས་ཞོགས་ཀས་ཨ་ནས་དེའི་ཉིན་གུང་རྒྱབ་ལ་ཡ་ད་ད་ང་ཚོ་གནད་ཡོད་མི་སྣ་དང་དག་སྣ་ཤེས་ལས་བྱེད་ཚང་མ་བཞུགས་མོལ་ཚོགས་འདུ་གཅིག་བྱེད་ཆེད་གོ་སྒྲིག་ཞུས་ཡོད་ཞེས་རྗེས་ཞུས་ཡ་ཡིན། ཨ་འདི་རྗེས་ལ་ཡང་དེ་འདྲ་ཡང་མཛད་འཆར་ཁག་ཁ་ཤས་ཅིག་མ་ཡོད་རེད་ཨ་འདི་ཚོ་སོགས་ལ་ཡང་ཨ་ནི་འདུག་ཞིབ་འཇུག་གནང་ཡ་བྱས་རྗེས་ད་ང་ཚོ་ཏ་རིག་བཅུ་དྲུག་བར་དུ་ང་ཚོའི་ས་གནས་ནང་ལོགས་ལ་ཨ་ནི་ལས་འཆར་མང་པོ་ཅིག་ཐོག་ལ་ཡང་གཟིགས་ཞིབ་གནང་རྗེས་འདི་ཚོ་ལས་རིམ་འདི་ཆ་ཚང་གྲུབ་རྗེས་ཨ་ནི་ཏ་རིག་བཅུ་བདུན་གྱི་དབུ་འབྱེད་མཛད་སྒོ་གི་སྐུ་མགྲོན་གཙོ་བོ། ཨ་ནི་ཁ་སང་ང་ཚོའི་ས་གནས་ནས་ཡར་གསོལ་འདེབས་ཞུས་པ་བཞིན་སོང་བྱས་ཅེས་ཞལ་བཞེས་གནང་བྱས་ཨ་ནི་ང་ཚོ་ཏ་རིག་བཅུ་བདུན་གྱི་དབུ་འབྱེད་མཛད་སྒོ་དེ་སྐུ་མགྲོན་གཙོ་བོ་ལ་ཡར་ཞལ་བཞེས་བསྡུ་གནང་བྱས་བསྡུ་དབུ་འབྱེད་བསྡུ་གནང་ཡ་རེད་ཞེས་བརྗོད་ཞུས་ཡིན། གོང་ཞུས་དོན་ལྡན་གླིང་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བའི་གྱི་རྗེས་དྲན་མཛད་སྒོ་དེ་བཞིན་ཟླ་བ་དེའི་ཕྱི་ཚེས་བཅུ་བདུན་ནས་ཉི་ཤུ་གི་བར་ཉིན་གྲངས་བཞི་གི་རིང་འཚོགས་རྒྱུ་ཡིན་པ་རེད་འདུག།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་བརྟན་པ་དང། ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་འགྲུབ་ཆེད་སྒྲོལ་དཀར་ཡིད་བཞིན་འཁོར་ལོ་ཡི་ཆོ་གའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་ཤིང། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བོད་ལོ་གསར་ཚེས་ཀྱི་བརྟན་བཞུགས་ཐོག་མ་དེ་ཡིན་པ་རེད།
ཨེ་ན་ཨ་ད་བར་དུ་ཅིག་གི་འཛམ་བུ་གླིང་འདིའི་སྒང་ལ་ཅིག་གི་ཞི་བདེའི་གཟེངས་རྟགས་དག་ཐོབ་བྱས་ཡོད་རེད་ལ་ཅིག་གི་ད་འཛམ་གླིང་ཤར་ནུབ་ལྷོ་བྱང་མང་པོ་ཅིག་ལ་ཡར་ཞིག་གིས་ཏཱ་ལའི་བླ་མ་ལ་ཡ་དགའ་མོས་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ག་ས་དེ་འདྲ་ཡིན་དུས་ཅིག་གི་ཚང་མ་ལོག་ངར་ཡ་དགའ་མོས་བྱེད་བྱེད་བསྡད་དེ་ཡོད་རེད་དེ་འདྲ་ཡིན་དུས་ང་རའི་ངོས་ནས་ཆ་བཞག་ནས་ག་ཚོད་ཐུབ་ཐུབ་ཀྱིས་མི་ཚེ་ལོ་བརྒྱ་ཕྲག་གཅིག་ལྷག་ཙམ་ཅིག་ངའི་གཉིད་ལམ་ལ་ཡོད་པ་ནང་བཞིན་གྱི་ལོ་བརྒྱ་དང་བཅུ་ཙམ་བསྡད་ག་ཚོད་བོད་སྐད་ད་བསྡད་ཐུབ་ཡ་ཅིག་གི་ངའི་སྨོན་ལམ་རྒྱག་གི་ཡོད་ལ། གང་ལྟར་ཚེ་འདིའི་རིང་ལ་ཨེ་ནི་འཛམ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ནས་ཅིག་གི་ཏཱ་ལའི་བླ་མ་ལ་ཡ་དགའ་མོས་བྱེད་མཁན་མང་པོ་ཆགས་ཡོད་རེད། ས་དེ་དུས་ཚང་མ་ལོག་རེད་ཡ། ཁོ་གང་ལྟར་ཅིག་གི་མི་ཚེ་འདི་ལ་ཡ།

དགུང་ལོ་དགུ་བཅུ་ལ་ཕེབས་ཀྱི་ཡོད་པ་ཡིན་ཙང་དེའི་གོ་སྟོན་གྱི་བརྟན་བཞུགས། བརྟན་བཞུགས་དེ་སྔོན་མ་བོད་རང་གི་སྔར་སྲོལ་བྱས་ནས་གཟིམ་ཆུང་བརྟན་བཞུགས་བྱས་ནས་གྲྭ་ཚང་རང་གི་ཁ་རྩང་གཟིམ་ཆུང་ལ་ཡར་བརྟན་བཞུགས་ཕུལ་ཡ་གི་དེའི་ལམ་སྲོལ་བྱས་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་དེ་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་མཐའ་ཡས་འགྲོ་བའི་མགོན་སྐྱབས་དམ་པ་ལས་སྐུ་ཚེ་ཡུན་དུ་བརྟན་ཡ་གི་ཆེད་དུ་གཟིམ་ཆུང་བརྟན་བཞུགས་ཕུལ་བའི་རྟེན་འབྲེལ་ཆགས་ཀྱི་ཡོད། སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནི་སྤྱི་ལོ་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་བརྒྱད་ལོར་རྒྱལ་དབང་བསོད་ནམས་རྒྱ་མཚོ་མཆོག་གིས་དངོས་སུ་དཔལ་ལྡན་འབྲས་སྤུངས་སུ་གསང་སྔགས་དགའ་ཚལ་ཕྱག་བཏབ་སྟེ་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ཞེས་མཚན་གསོལ་མཛད་ནས་བཟུང་རྒྱལ་དབང་སྐུ་ཕྲེང་རིམ་བརྒྱུད་ཀྱི་ཐུན་མོང་མ་ཡིན་པའི་གྲྭ་ཚང་ཞིག་ཏུ་གྱུར་འདུག་པ་མ་ཟད་ཕྱི་ལོ་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོར་རྒྱལ་དབང་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་བོད་ཆོལ་ཁ་གསུམ་གྱི་བདག་པོར་མངའ་གསོལ་ཞིང་ལུགས་གཉིས་ཆབ་སྲིད་ཀྱི་རྒྱལ་དབང་བཞེས་ཏེ་ཕོ་བྲང་པོ་ཏཱ་ལ་དེ་ནི་ཆབ་སྲིད་ཀྱི་ལྟེ་གནས་སུ་གྱུར། རྣམ་རྒྱལ་གྲྭ་ཚང་དེ་ཉིད་ཀྱང་ལྷན་དུ་པོ་ཏཱ་ལར་སྤོ་བཞུད་གནང་བས་རྩེ་རྣམ་རྒྱལ་གྲྭ་ཚང་ཞེས་ཡོངས་སུ་གྲགས་ཡོད་འདུག།
སྤྱི་ཡོངས་རྣམ་རྒྱལ་གྲྭ་ཚང་འདི་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་གྲྭ་ཚང་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་རྒྱལ་བ་ག་ཚོད་རེད་རྣམ་རྒྱལ་གྲྭ་ཚང་ཆ་བཞག་པ་ཡིན་ནམ་ཞུས། ཨ་ནི་གསུང་ཞབས་གྲྭ་ཚང་ཟེར་ཡང་ན་རྒྱལ་བའི་དབུ་གུར་གྲྭ་ཚང་ཟེར་གྱི་ཡོད་རེད། དེ་འདྲ་ཡིན་དུས་ཨ་ནི་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་ཡང་དང་རྒྱལ་བ་རིན་པོ་ཆེ་གིས་ད་ཆོས་སྲིད་ཀྱི་མཛད་པ་ག་རེ་བསྐྱངས་པ་ཡིན། དེའི་གསུང་ཞབས་ཀྱི་ཞུ་སྒོ་དེ་རྒྱ་རྣམ་རྒྱལ་གྲྭ་ཚང་གིས་ཞུ་གི་ཡོད་པ་ཡིན་ཙང་ཨ་ནི་གྲྭ་ཚང་ངོས་ནས་རྒྱལ་བ་རིན་པོ་ཆེ་ལ་ཡང་ཨ་ནི་སྐུ་ག་ཚོད་རེ་སྐུ་ཚེ་ཞབས་པད་བརྟན་ཡང་གི་ཆེད་དུ་བརྟན་བཞུགས་ཕུལ་ཡག་དེ་ད་རྒྱལ་བ་སྐུ་ཕྲེང་རིམ་བྱོན་ཚང་མའི་རྣམ་ཐར་ནང་ལ་ཡང་ཨ་ནི་ཞིབ་ཕྲ་ཡོད་བསྡད་པ་དེ་འདྲ་ཅིག་ཆགས་བསྡད་ཡོད་རེད།
སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་བརྟན་བཞུགས་ཕུལ་བ་འདིས་བླ་མ་སྐུ་ཚེ་ཞབས་པད་བརྟན་པ་དང་བར་ཆད་ཞི་བར་དམིགས་བསལ་ནུས་པ་ཡོད་འདུག་ལ་ད་རེས་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེས་གཙོས་པའི་གྲྭ་ཚང་དེ་གཉིས་ཀྱི་དགེ་འདུན་པ་དང་སློབ་ཕྲུག། ལས་བྱེད་པ་སོགས་ཁྱོན་མི་གྲངས་སུམ་བརྒྱ་ལྷག་ལྷན་ཞུགས་གནང་འདུག་གཞན་ཡང་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་གསལ་བསྒྲགས་གནང་བར་གཞིགས་ན་རིང་མིན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་ཉིན་སྟེ་བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་དུས་ཆེན་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ

སྐབས་དེ་དུས་ནས་རྒྱ་ནག་གཞུང་གིས་སྡེ་དགེ་དབོན་པོ་སྟོད་ཕྱོགས་ནས་འབྲི་ཆུ་བཀག་སྟེ་རྒྱ་ནག་ནང་དུ་གློག་ཤུགས་མཁོ་འདོན་བྱེད་སའི་གློག་ཁང་ཆེན་པོ་ཞིག་གསར་རྒྱག་བྱེད་འཆར་ཡོད་པར་བརྗོད་བཞིན་ཡོད་ལ། ཁུལ་དེར་ཡོད་པའི་གྲོང་ཚོ་ཚང་མ་མར་མི་ཉག་བཞག་བྲ་ལྷ་རྩེ་དང། ཡར་ཀོང་པོ་ཕྱོགས་སུ་གནས་སྤོ་དགོས་ཚུལ་བརྗོད་ཡོད་སྟབས། ས་གནས་མང་ཚོགས་ཀྱིས་སྔ་གཞུག་ཏུ་དེར་མོས་མཐུན་མེད་པའི་སྙན་ཞུ་ལན་མང་ཕུལ་ཡང། སྲིད་གཞུང་གིས་བརྡ་ལན་གང་ཡང་སྤྲད་མེད་པ་རེད་ལ།

འདི་དག་ལས་བུ་མོ་ཞིག་གིས་རང་གི་ཚ་བོ་ད་ལྟ་ལོ་བཅུ་གཉིས་ཙམ་ཡིན་པ་ཞིག་ལ། ཁྱོད་ཀྱིས་བོད་སྐད་མ་ཤེས་པར་འདི་ལྟར་རྒྱ་སྐད་ཤེས་དོན་ཅི་ཡིན་ཞེས་དྲིས་སྐབས། ཁོས་ང་ཚོས་སོང་ན་རྒྱ་སྐད་རྒྱ་ཡིག་ཡག་པོ་བྱུང་ན་ཆིང་ཧྭ་སློབ་ཆེན་སོགས་རྒྱ་ནག་གི་སློབ་གྲྭ་ཆེན་མོ་གྲགས་ཅན་ཁག་ལ་འགྲོ་དགོས། བོད་ཡིག་བོད་སྐད་མ་འོངས་པར་བེད་སྤྱོད་ཡོད་མ་རེད་ཅེས་བརྗོད་ཡོད་ཅིང། སྐད་ཆ་བཤད་སྟངས་ལ་ཉན་ན་དེ་ནི་ཆེད་དུ་འདི་ལྟར་བཤད་དགོས་པར་སློབ་གསོ་བྱས་ཡོད་པ་འདྲ་པོ་འདུག་ཅེས་གསུངས་བྱུང་ལ།